ལགས་སོ་ད་འཁྱལ་གཏམ་གསན་གནང་མཁན་ཚང་མ་ལ་དེ་རིང་གི་ལེ་ཚན་གཉིས་པ་དེ་ལ་ང་འཇམ་དབྱངས་ཕུན་ཚོགས་ངོས་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། འོ་དེ་ནི་ང་ཨོ་རྒྱན་ཆོས་གྲུབ་ངོས་ནས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལགས་སོ་དེ་ནི་ཞུ་ཡ་གཅིག་རེད་ད་ཁ་སང་དེ་རིང་ནིའུ་ཡོག་དང་དེ་གཡས་གཡོན་གྱི་ལུང་པ་ས་ཆ་དེ་ཚོ་ལ

དེ་ཕབ་ལེན་བྱས་བྱས App དེ་བརྒྱུད་ནས་མཉེན་ཆས་བརྒྱུད་ནས་ཉན་པ་ཡིན་ན་དེ་ནི་ཉན་ཡ་དེ་དཔེ་ཁོ་ར་སྟབས་བདེ་བ་ཆགས་དགོས་ཟེར་རེད་དེ་ད Apple ཀུ་ཤུ་གཅིག་པུ་མ་རེད་དེ་ནི Android དང་ཚང་མ་ལ་དེ་མཉེན་ཆས་དེ་ཕབ་ལེན་བྱས་ཡོད་ས་ར Sound Cloud གི་མཉེན་ཆས་དེ་ཕབ་ལེན་བྱས་རྗེས་དེ་ང་ཚོ་གི་ད་ལྟ་ཁ་བྱང་དེ་ལ་འཁྱལ་གཏམ་གི་ཁ་བྱང་ལ་མནན་པ་ཡིན་ན་དེ་ནི་ང་ཚོ་གི་ད་ལེ་ཚན་གསར་བ་གསར་བ་དེ་ཚོ་ལ་ཁྱེད་རང་ཚོ་ནི་ལམ་སང་ཁོ་ར་ཤར་ཡོང་དགོས་རེད་དེ་གི་དྲན་གསོ་སླེབས་ཡོང་དགོས་རེད་དེ་ཉན་ཆོག་ཆོག་ཆོག་ཆགས་དགོས་རེད་དེ་ནས་དེ་ག་སྟབས་བདེ་བོ་གི་འབོད་སྐུལ་ཞུ་བ་ཡིན། ད་ཁ་སང་ཨོ་རྒྱན་ང་གཉིས་ཀྱི་ལེ་ཚན་དང་པོ་དེ་བཏོན་ཚར་བའི་རྗེས་ལ་དེ་ནས་དེ་ལ feedback ཟེར་བ་རེད་ད་དེ་ལ་མཆན་བརྒྱབ་མཁན་ད་དེ་ལ་མི་མང་པོ་ཡོད་ཀྱི་དེ་ཉན་མཁན་ཡག་པོ་བྱུང་ཤག་དེ་ལ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་དེ་ནང་ལོགས་ནས་ཉན་མཁན་ཙམ་མ་ཟད་བསམ་འཆར་སྟེར་མཁན་ཡང་བྱུང་སོང་དེ་ནས་ཨོ་རྒྱན་ཁྱེད་རང་ལ་བསམ་འཆར་སྟེར་མཁན་དེ་འདྲ་བྱུང་ཡ་ཡོད་ན། རེད་ང་ལ་བསམ་འཆར་ཁ་ཤས་བྱུང་སོང་སྤྱིར་བཏང་བསམ་འཆར་མང་པོ་ཅིག་བསམ་འཆར་ཁག་ཅིག་དཔེར་བཞག་པ་ཡིན་ན

བྱིས་པ་གི་མིང་བཏགས་ཚར་བའི་རྗེས་ལ་ཡང་བྱིས་པ་དེ་ལ་བཀྲ་མ་ཤིས་པ་བྱུང་བ་ཡིན་ན་ན་ཚ་དེ་འདྲ་བྱུང་བ་ཡིན་ན་ཁྱིམ་དེ་ལ་བཀྲ་མ་ཤིས་པ་བྱུང་བ་ཡིན་ན་བྱིས་པ་དེའི་མིང་བརྗེ་གི་རོ་བླ་མ་རྩ་ནས་ད་ལྟའི་ཆ་ལ་ང་ཚོ་ད་འདི་ལ་ངོས་ལེན་ཡག་པོ་བྱུང་ཡོད་བཀྲ་ཤིས་པ་བཀྲ་ཤིས་པ་རང་བྱུང་ཟེར་བཀྲ་མ་ཤིས་པ་ཁྱེད་བྱུང་མ་ཟེར་གྱི་ནི་མིང་དེ་རང་སྦྱར་བྱ་ཡ་ཡིན་ན་ཡང་འཕྲོད་བཞེས་ཟེར་ཡ་དེ་ཡག་པོ་འདུག་བསམ་སོང་ང་རང་གིས་རེད་རེད་མིང་སྦྱར་བྱས་ཡ་བྱས་ཡ་མོ་སྦྱར་བུ་འདི་འདྲ་བྱས་ནས་ད་རེད་ད་ང་གཉིས་ཨོ་རྒྱན་གྱི་ལེ་ཚན་གཅིག་མགོ་མ་ཚུགས་ངེས་ནིང་ལེ་ཚན་སྔོན་མ་འདི་ལ་ངོས་ལེན་ག་འདྲས་བྱུང་སོང་མི་ངོས་ནས་དེ་ལ

དཔེ་དེབ་གཅིག་དམིགས་སུ་བཀར་ནས་ད་གཞོན་སྐྱེས་མང་པོ་ཡིན་ན་རེད་དོ་སྣང་ཤུགས་ཆེན་པོ་ཞིག་བྱས་པའི་དཔེ་དེབ་གཅིག་ག་རེ་ལབ་ན་ད་སྐུ་ངོ་རྒྱ་ལོ་ལགས་ཀྱི་རྒྱ་ལོ་དོན་གྲུབ་ལགས་ཀྱི་ད་ཐུག་པ་བཟོ་མཁན་བཀའ་བློན་སྤུང་གི་ཐུག་པ་བཟོ་མཁན་ར་ཐུག་བཟོ་བ་ད་དེ་དཔེ་དེབ་ཐོན་སོང་འདི་ལ་དོ་སྣང་བྱེད་མཁན་མང་པོ་ཞིག་བྱུང་རེད་འདི་ལ་བགྲོ་གླེང་བྱེད་མཁན་མང་པོ་ཞིག་རེད་འདི་ཁོང་གི་དྲན་ཐོ་འདྲ་བོ་ལ་ཡོད་ར memoir དྲན་ཐོ་རེད memoir འདྲ་བོ་ར་ད་འདི་ལ་བགྲོ་གླེང་བྱེད་མཁན་མང་པོ་བྱུང་རེད་འདི་ཏོག་ཙ་རྙོག་དྲ་ཚ་བོ་ཆགས་ར་འདི་གི་གལ་སྲིད་དོ་སྣང་བྱུང་ཡོད་ན་འདི་གི་ད། ང་ཚོས་ཀྱི་ངོ་སྤྲོད་ཡིག་ཅིག་ཡོད་རོ། ཁོ་རང་གི་ད་རྩོམ་པ་པོ་ལས་རོགས་ཅིག Anne Thurston རེད་རོ། མོ་རང་གི་འདི་གི་ངོ་སྤྲོད་ནང་ལོགས་ལ། དཔེ་དེབ་འདི་ནང་ལོགས་ལ་ང་ཚོ་མང་པོ་ཅིག་ད་བདེན་པ་ག་རེ་ལབ་ཡ་འདི་འཚོལ་གོ་རོ། དཔེ་དེབ་ནང་ལོགས་ལ་ང་ཚོ་ཁག་ཅིག་ཨོ་ད་རྒྱ་ལོ་དོན་གྲུབ་གིས་ལབ་རྒྱུ་འདི་བདེན་པ་ཡིན་ན། མེད་ན་ལབ་ཡ་ཅིག་རོ། དེ་ལ་རྩོད་གཞི་མང་པོ་ཡོད་རོ། རྩོད་གཞི་མང་པོ་ཡོད་རོ། དེ་གི་ངོ་སྤྲོད་ནང་ལོགས་ལ་མོ་རང་གི་རྐང་བཙུགས་ནས། ཏོག་ཅིག་རྒྱ་ལོ་དོན་གྲུབ་གི་སྒྲུང་དང་ཐག་རིང་པོ་སྡོད་ཆེད་དུ་མོ་རང་གི་ངོ་སྤྲོད་ནང་གསུངས་གོ་ཏོ།

མཐོ་སློབ་ཁག་ནང་ལོགས་ལ་ལྟ་གྲུབ་ཀྱི་འཛིན་གྲྭ་ཡོད་ན་ལྟད་མོ་དེ་ལྟ་བྱས། ང་ང་ར་རོ་ནས་ད་ང་ཚོ་ལོ་རྒྱུས་ཀྱི་འཛིན་གྲྭ་ནང་ལོགས་ལ་ད་ཅིག་ལྟད་མོ་དེ་ལྟ་བྱས། ལྟད་མོ་དེ་མཉམ་དུ་དཔེ་དེབ་ཅིག་ཀློག་བྱས་རོ་དེ་ནས་ང་ཚོས་ཀྱིས་བགྲོ་གླེང་བྱས། ལྟད་མོ་དེ་གི་གནད་འགག་དེ་སེམས་ཁམས་རིག་པ། ལྟ་གྲུབ། ལོ་རྒྱུས། ག་འདྲ་ཡིན་ན་ཆ་ཚང་ཅིག་གི་ནང་ལོགས་ལ་ལྟད་མོ་དེ་གི་ད་གནད་འགག་ཅིག་ཡོད་དེ།

དེ་ཡི་བརྗོད་བྱ་དེ་ལ་རྩོད་པ་རྒྱག་མཁན་ད་ད་དེ་གི་ཁྱབ་ཆེན་པོ་ཞུགས་ཡོད་ས་རེད་བ་དེ་གི་ག་ལབ་དགོས་རེད་ཤུགས་འདྲ་བོ་དེ་ཡིན་ང་ཚོ་བོད་པ་གི་ཚིག་དེ་ལྟད་མོ་ཟེར་འདུག་ག་ལ་ལྟད་མོ་ལྟ་ལོ་ད་ཚིག་དེ་ཡང་ཤེས་སྲིད་ཕྲུ་གུའི་ལྟད་མོ་ལྟ་བ་འདྲ་བོ་ཆགས་དགོས་རེད་བ་དབྱིན་ཇི་གི་ད་ཧྥིལམ་ཟེར་གི་རེད་སིནེ་མ་ཟིག་རེད་དེ་ཚོ་ལ་གོ་བ་རྒྱ་ཆེན་པོ་ཡོད་རེད་བ་ཡང་བོད་པ་གི་ང་ཚོ་ལྟད་མོ་ལྟ་ལ་འདུག་ག་ལ་ད་ང་ཚོ་མིག་མདུན་ལ་དེ་ག་འཁྲབ་སྟོན་བྱེད་པ་འདྲ་བོ་ལྟད་མོ་དེ་ལ་ཞེ་དྲག་གི་གོ་བ་ད་ལྟད་མོ་ལྟ་འདུག་ལྟ་ལྟ་ཞོར་རིང་ག་ལ་སྣང་བ་ཡེངས་ཙམ་ཅིག་མ་གཏོགས་དེ་རྗེས་ལ་ང་ཚོ་ད་ཚ་ཚ་བ་འདྲ་བོ་གྱིས་འདུག་ག་དེ་ང་ཚོ་དེ་བསམ་བློ་གཏང་དགོས་འདུག་ལྟད་མོ་ལ་ནི་ཡིན་གཅིག་མིན་གཅིག་སོ་སོ་སྣང་བ་ཡེངས་གཅིག་པུ་མ་རེད་བ་ད་དེ་གི

གློག་བརྙན་ཟེར་ན་རེད་ལྟད་མོ་ཡི་ནང་ལོགས་ལ་ད་འཁྲབ་ཁྲིད་པ་སྐད་གྲགས་ཆེ་ཤོས་གསུམ་འདྲ་བོ་ཅིག་བརྩི་གི་འདུག་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་དང་དྲུག་ཅུ་ནང་ལོགས་ལ་ད་ཁོང་ཚོ་ཁ་ལ་སིག་ད་ཡོད་ན་མེད་ན་འདྲ་བོ་ཅིག་ཁོ་རང་ཚོ་གི་ད་ཀུ་རོ་ས་བ་གཅིག་བྱས་ཏེ་ཨོ་རྫུ་ཟེར་མཁན་གཅིག་འདུག་དེ་ནི་མི་རྫུ་གོ་ཆི་ཟེར་མཁན་གཅིག་ཁོང་ཚོ་གསུམ་ཆགས་ཀྱི་ཡོད་ས་རེད་དེ་ཚོ་གསུམ་ནང་ལོགས་ནི་ཀུ་རོ་ས་བ་གི་ད་ཁོ་རང་རྒྱལ་སྤྱིའི་ཐོག་ལ་སྐད་གྲགས་ཆེ་ཤོས་འདྲ་བོ་ཅིག་བྱས་དེ་ནི་ཧོ་ལི་ཝུད་ཡོད་རོགས་ཨ་རི་གི་ད་གློག་བརྙན་བཟོ་སྐྲུན་གི་བཟོ་གྲྭ་དེ་གི་ད་འབྲེལ་བ་ཆེན་པོ་ཡོད་རྒྱུ་ཅིག་ཆགས་ཀྱི་ཡོད་ས་རེད

ཨ་རི་ས་ནས་ང་ཚོ་མཉམ་སྤྱོད་ཟེར་སོང། ང་ཚོ་ནུབ་ཕྱོགས་ཀྱི་ད་ལྟ་བར་མཉམ་སྤྱོད་བཤད་བསྡད་ས་ལུང་པ་ཞིག་ཡིན་རོགས། ང་ཚོ་གྱོང་གུད་མཁྱེན་ཡས་ལུང་པ་ཞིག་ཡིན་རོགས། ཁོ་རང་ཚོས་ཀྱི་བཙན་རྒྱལ་རིང་ལུགས་ཀྱི་ལོ་རྒྱུས་ཀྱི་ཆ་ཚང་ཅིག་དྲན་པ་བརྗེད་ཐབས་ཤེས་བྱས་རོགས། ང་ཚོ་དབྱིན་ཇི་ནང་ཡིན་ན་ང་ཚོ Amnesia ལབ་དོ། དྲན་པ་བརྗེད་ཐབས་བྱས། Selective Amnesia རོགས། བདམས་བྱས་རོགས། ཚིག་ཁ་འདི་དང་ལོ་རྒྱུས་ཀྱི་ཆ་ཤས་ཁ་ཤས་བདམས་བྱས། ད་སུ་སུ་སུ་སུ་ཀྱིས།

མོན་ཟེར་མཁན་དེ་རྒྱ་ཡིག་གི་མན་མན་ཟེར་གི་རེད་བ gate ཟེར་གི་རེད་བ་རྒྱལ་སྒོ་རྒྱལ་སྒོ་ལ་གོ་གི་ཡོད་ས་རེད་ད་དེ་ད་ལྟ་གློག་བརྙན་དེ་འགོ་བཙུགས་དུས་ད་མཇུག་བསྒྲིལ་དུས་སྐབས་ལ་ད་མི་གསུམ་དེ་རྒྱལ་སྒོ་གཅིག་འོག་ལ་འཛོམས་བྱས་སྒྲུང་གཅིག་བཤད་པ་འདྲ་བོ་ཆགས་ཡོད་རེད་བ་ད་བྱུང་བ་ཅིག་མར་བཤད་ཀྱི་རེད་རྒྱལ་སྒོ་དེ་དངོས་སུ་ད་ལྟ་ཉི་ཧོང་གི་རྒྱལ་ས་རྙིང་པ་ཁྱོ་ཏོ་ཁྱོ་ཏོ་གི་ལྷོ་གི་ཕྱོགས་ལ་རྒྱལ་སྒོ་ཆེན་པོ་དེ་ཡོད་ས་རེད་བ་ད་དེ་འོག་ལ་ཆར་བ་ཆར་ཆུ་ཁ་ལོ་དྲག་ཆར་ཅིག་དྲག་ཆར་ཅིག་གི་འོག་ལ་མི་གསུམ་འཛོམས་ཀྱི་འདུག་བ་ནང་པའི་དགེ་སློང་གཅིག

དྲག་རྩལ་བ་གཅིག་དང་ཁོ་རང་གི་བཟའ་ཟླ་གཉིས་ད། ཤིང་ནགས་ཅིག་ནང་ནས་ཕར་འགྲོ་གི་ཡོད་ས་རེད་ད་ཅིག། བཟའ་ཟླ་དེ་རྟ་སྒང་ལ་ཞོན་བྱས། དྲག་རྩལ་བ་དེ་ཁོ་རང་རྟ་དེ་ཁྲིད་བྱས་འགྲོ་དུས་སྐབས་ལ། ཇག་པ་སྐད་གྲགས་ཆེན་པོ་གཅིག་དེ་དོད་དེ་དེ་ཉེ་འཁོར་གྱི་ད་ལུང་པ་དེ་གི་ཇག་པ་ཏ་ཇོ་མ་རུ་ཟེར་མཁན་ཇག་པ་སྐད་གྲགས་ཆེན་པོ་གཅིག་ཁོ་གི་ད་ཁོ་གཉིས་ཐུག་གི་འདུག་བ། དེ་ནི་ཏ་ཇོ་མ་རུ་གི་ལམ་སང་བུ་མོ་དེ་ད། བཟའ་ཟླ་དེ་མཐོང་བ་དང་དེ་ནི་ཁོ་རང་གི་ཆགས་པ་སྐྱེས་བྱས་ད་ཁོ་རང་གི། ངེད་ཀྱི་བཟའ་ཟླ་དེ་ང་དེ་བྱེད་དགོས་ཀྱི་འདུག་བཙན་གཡེམ་འདྲ་བོ་བྱེད་ཡས་ཀྱི་ཐབས་ཤེས་བཏང་བྱས་ནི་ཁོ་རང་གི་ད། མགོ་སྐོར་བསླུ་ཁྲིད་བྱས་བྱས་ད། བཟའ་ཟླ་དེ་ལ་བཙན་གཡེམ་བྱེད་ཡས་ད་དེ་ནི་དེ་གི་ནང་ལོགས་ལ་བརྒྱུད་རིམ་ནང་ལོགས་ལ་ད། ས་མུ་ར་ཡི་དྲག་རྩལ་དྲག་རྩལ་བ་དེ་ཤི་འགྲོ་གི་འདུག་བ། རེད་རེད་རེད། ད། རྙོག་དྲ་ག་ཡོད་རེད་ཟེར་ན་གློག་བརྙན་དེ་གི་རྙོག་དྲ་ག་ཡོད་ཟེར་ན། བུད་མེད་དེ་ལ་བཙན་གཡེམ་བྱུང་བ་རེད། དེ་ནི། ཁྱོ་ག་དེ་གྲོངས་བ་རེད། ས་མུ་ར་ཡི་དེ་གྲོངས་བ་རེད། ད་དེ་གཉིས་སྐད་ཆ་དེ་ད་ག་ལབ་དགོས་རེད། རྩོད་པ་གང་ཡང་ཡོད་མ་རེད། ཡིན་ནའི་ད། བཙན་གཡེམ་བྱས་ཚར་བའི་རྗེས་ལ་དེ་ནི། ཁྱོ་ག་འདི་གང་འདྲ་བྱས་ནས་གྲོངས་རེད་ད་དེ་ནི་མི་གསུམ་གྱི་ད་དེ་ལ་ག་ལབ་དགོས་རེད་བྱེད་སྟངས་གང་འདྲས་གང་འདྲས་བྱེད་ལ་ད་འདི་ལ་མོས་མཐུན་ཡོད་མ་རེད་རྩ་བ་རང་ནི་ག་ཅི་ཟེར་ན། ཤིང་ཤིང་མཁན་འདི་ཁོ་རང་དེ་ནི་མཐོང་ཆོས་ཅིག་བཤད་རོ། དེ་ནི། བུད་མེད་འདི་རྗེས་ལ་མོ་རང་ག་ལབ་དགོས་རེད་ད་ཁྲིམས་ལ་ཁོ་ཚོ་ད་རྗེས་ལ་ཏ་ཇོ་མ་རུ་ཁོ་རང། འདི། སྐོར་སྲུང་བ་གཅིག་གིས་བཟུང་བྱས་ཁོ་རང་གི་ཁྲིམས་དཔོན་མདུན་ལ་འཁྲིད་འགྲོ་དོ། དེ་ཁོ་རང་ཚོ་ད་ཁྲིམས་ཀྱི་མདུན་ལ་ཁོ་རང་ཚོ་འདི་བདེན་དཔང་བྱེད་དགོས་རོགས Testimony ཟེར་གྱི་འདུག་བདེན་དཔང་བྱེད་དུས་སྐབས་ལ་ད་སོ་སོས་སྒྲུང་ཁ་ཁ་བཤད་དགོས་རོགས་ད། ད་གློག་བརྙན་དེ་གི་རྙོག་དྲ་བྱུང་ས་ཚང་མ་འདི་རེད་ད། ཏ་ཇོ་མ་རུ་ཁོ་རང་གི་སྒྲུང་གཅིག་བཤད་དགོས་རོགས་ཇག་པ་དེ་གི་སྒྲུང་གཅིག་བཤད་ཀྱི་རོགས། དེ་ནས་བཟའ་ཟླ་དེ་གི་མོ་རང་སྒྲུང་གཅིག་བཤད་ཀྱི་རེད། ནི་ཁྱོ་ག་འདི་གི། ཁྱོ་ག་འདི་གྲོངས་ཚར་བ། གྲོངས་ཚར་བ། ཡིན་ན་ཡང་དེ་དུས་དུས་ཚོད་ལ། ཉི་ཧོང་གི་དེ་བོད་པ་ནང་བཞིན་ང་ཚོ་ལྷ་ཕབ་ཡ་ཡོད་ས་རེད་བ། རྣམ་ཤེས་ཕབ་ཡ་དེ་འདྲ་ཡོད་དུས་སྐབས་ལ། དེ་ནས་རྣམ་ཤེས་ཕབ་ནས་ཁོ་རང་གི་དེ་མི་གཅིག་གི་བརྒྱུད་ནས་སྒྲུང་གཅིག་བཤད་གི་འདུག་ཡང་ཁོ་རང་གི་སྒྲུང་ཁ་ཁ་རེད་ཡང། རེད་རེད་རེད། དེ་མཐའ་མ་དེ་ལ་ཤིང་མཁན་དེ་ཁོ་རང། ཁོ་རང་གི་ཡང། དེ་དུས་སྐབས་ལ་ཁོ་རང་ཚོ་ཕར་ཚུར་དེ་འདྲ་བྱེད་དུས་སྐབས་ལ་ཁོ་རང་ཟུར་ནས་མཐོང་བསྡད་ཡོད་ས་རེད་བ། ཤིང་མཁན་དེ་ཤིང་ནགས་ནང་ཁོ་རང་ཤིང་ཕར་འགྲོ་དུས་སྐབས་ལ། ནི་ཁོ་རང་གི་སྒྲུང་ཁ་ཁ་བཤད་གི་འདུག་ད། ཡ་ཅིག་མ་ཅིག། བུད་མེད་དེ་གི་བཙན་གཡེམ་ཆགས་པ་དང་གཅིག་མི་གྲོངས་པ་དེ་འདི་གས་ཚང་མ་གི་ངོས་ལེན་བྱེད་གི་ཡོད་རེད་ད་དེ་ག་འདྲས་བྱས་ནས་ཆགས་ལས་བརྗོད་ར་བརྒྱུད་རིམ་ཞིག་རོ་བརྒྱུད་རིམ་དེ་ཚང་མ་མི་བཞི་ཁ་ཁ་འདྲ་བོ་གཅིག་རེད་ཤག་འོན་ཏེ་འདི་འོན་ཏེ་ག་ལ་ནི་ཡང་མི་བཞི་ག་གི་སྒྲུང་དེ་ནང་ལོགས་ལ་བཤད་མཁན་དེ་ག་དུས་ན་ཏིས་ཏིག་ཏག་ག་ལོགས་ལ་ཡག་ཕྱོགས་ནས་ཡོད་ཏིས་ཏིག་ཨོ་ད་དཔེ་བཞག་ན་ཇག་པ་འདྲ་བོ་ཡིན་ན་ཁོ་རང་གི་སྒྲུང་ནང་ལོགས་ལ་ག་དུས་ན་ཁོ་རང་དཔེ

ཡིན་ནས་བྱས་ཚར་བའི་རྗེས་ལ་ཁོ་རང་གི་ཁྱོ་ག་དེ་ལ་ཐག་པ་ཡར་མར་ཐག་པ་དེ་མར་ག་རེ་བཅིངས་དེ་མར་བཀྲོལ་བྱས་ཁོ་རང་གཉིས་ཕར་ཚུར་གྲི་རྩེད་རྩེས་བྱས་དེ་ཁོ་རང་གི་ཁོ་རང་ཁྱོ་ག་དེ་བསད་ཡིན་ཟེར་ད་འདི་ཇག་པ་དེ་ཁོ་རང་གི་སྒྲུང་རེད་དེ་ནས་བུད་མེད་དེ་ག་རེ་བཤད་གི་ཡོད་རེད་ཟེར་ན་བཙན་གཡེམ་བྱས་ཚར་བའི་རྗེས་ལ་དེ་ནི་མོ་རང་གི་ཏ་ཇོ་མ་རུ་ཁོ་བྲོས་སོང་ཟེར་ད་འགྲོ་ལུགས་རོགས་ནི་མོ་རང་གི་ཁྱོ་ག་ལ་ད

འགོ་འཛུགས་དུས་སྐབས་ལ་མི་སྣ་ངོ་སྤྲོད་བྱེད་ཀྱི་རེད། གློག་བརྙན་དེ་གི་བར་མ་དེ་བ་ལ་དེ་ནི་དཀའ་ངལ་འདྲ་བོ་ཅིག། མི་སྣ་གཙོ་བོ་དེ་དཀའ་ངལ་ཅིག་ནང་ལྷུང་དགོས་རོ་ཨ་ནི་མཐའ་མ་དེ་ལ་ཁོ་དཀའ་ངལ་ནས་ཐར་གྱི་རེད་ད་གློག་བརྙན་ཚང་མ་གི། ག་རེ་སྒྲོམ་གཞི་དེ་ག་རང་ཆགས་དགོས་རེད་ཡིན་ན་ཡང་ཀུ་རོ་ས་བ་གི་གློག་བརྙན་དེ་ལ་སྒྲོམ་གཞི་དེ་འདྲ་ཡོད་མ་རེད་ད། རེད་རེད་རེད། མི། ད་ལྟ་མི་སྣ་བཞི་དེ་གི་སྒྲུང་བཤད་གི་རེད་ཀུ་རོ་ས་བ་གི་ཁོང་ཚོ་གི་སྒྲུང་ག་རེ་ཡིན་པ་དེ་ག་རང་ང་ཚོ་མིག་མདུན་ལ་སྟོན་གྱི་རེད། རེད་རེད། ཀུ་རོ་ས་བ་ཁོ་རང་གི་བདེན་པ་འདི་རེད་ལབ་ཁོ་ཁོ་རང་གི་ངོས་ནས་ཡོད་མ་རེད་རོ་འདི་གས་ཡོད་མ་རེད་མཇུག་སྡོམ་བྱས་ཡོད་མ་རེད་ད་འདི་དཔེ་ཅིག་སུན་པོ་བཟོ་ས་རེད་བ་ད། ང་ཚོ་གློག་བརྙན་ལྟ་དུས་སྐབས་ལ་ང་ཚོ་ལ་དཔེར་ན་གློག་བརྙན་གི་མགོ་ལ། མི་གཅིག་ཤི་བ་ཡིན་ན། གློག་བརྙན་དེ་ཆུ་ཚོད་གཉིས་ཚར་ཚར་བའི་རྗེས་ལ་མི་དེ་སུ་གི་བསད་རེད་ལབ་ནས་མིའི་གློག་བརྙན་ཚང་མ་སྟོན་གྱི་རོགས་ད། དེ་ཁོ་ལ་ཁྲིམས་ཁྲིམས་ཕོག་པ་དང་ཚང་མ་སྟོན་གྱི་རོགས་མི་ལ་ང་ཚོ་བློ་བདེ་བོ་བདེ་བོ་སྟེར་གི་རོགས་ད་གློག་བརྙན་ལྟ་དགོས་རྒྱུ་མཚན་གཅིག་དེ་རོགས། ཡིན་ན་ཀུ་རོ་ས་བ་གིས་མཇུག་སྡོམ་བྱེད་ཀྱི་མི་འདུག་རེད་རེད། ཀུ་རོ་ས་བ་གིས་ད་ལྟ་མི་སྣ་བཞི་དེ་གི་སྒྲུང་བཤད་པ་དེ་དེ་ག་རང་མར་བཤད་གི་རེད། རེད་རེད། དེ་ག་རང་རེད་ད་མཇུག་སྡོམ་གང་ཡང་ཡོད་མ་རེད། རེད་ད་འདི་མ་ཟད་ད་དུང་ཀུ་རོ་ས་བ་གི་ལྟད་མོ་བཟོ་སྟངས་ནང་ལོགས་ལ་ད་དཔེ་བཞག་ན་སྒྲུང་གཞི་དེ་ཆ་ཚང་ཞིག། ཁྲིམས་ཁང་ནང་བཤད་གི་རོ། ཡིན་ན་ཁོ་རང་གི་ལྟད་མོ་ནང་ཁྲིམས་དཔོན་ཡོད་མ་རེད། ཁྲིམས་དཔོན་གྱི་སྒྲ་ཡང་གོ་ཡ་ཡོད་མ་རེད། དེ་ནས་ཁོ་ཚོས་གི་ཁྲིམས་དཔོན་ལ་ལན་བྱེད་ཀྱི་རེད། དེ་ཡིན་དུས་ཁོ་རང་གི་ལྟད་མོ་གི་བརྒྱུད་རིམ་ཐོག་ནས་ག་རེ་རེད་ཞེས་ལབ་ན་ཁྲིམས་དཔོན་ང་ཚོ་རེད་ལྟད་མོ་ལྟ་མཁན་གྱིས་སོ་སོས་ཐག་གཅོད་བྱེད་ཡ་རེད་ད་སུས་བསད་ཡིན་པ། དེ་ནང་བཞིན་གྱི་སྒྲུང་གཞི་མི་དང་པོ་གསུམ་ཡོད་པ་བླ་མ། ཤིང་པ། དེ་ནས་ཨེ་ཏི། མི་དཀྱུས་མ་ཞིག་ཡོད་རོགས། དེ་ཚོ་གསུམ་གྱི་ད་ལྟའི་མགོ་འཚོས་པའི་ཐབས་ཤེས་ཤིག་གི་ཐོག་ང་ཚོ་ནང་བཞིན་རེད་དོ་ཡང་ན་གཅིག་པུ་ཞིག་ཡང། ཐ་མ་འདི་ལ་མཇུག་སྡོམ་ག་ལ་མེད་པ་བྱས་སོ་སོ་ཐག་གཅོད་འགྲོ་བཞག་ཞིག་འདུག་རེད་རེད་རེད། ད་ལྟ་འདི་ཁོ་ཚོ་འཛོམས་དུས་སྐབས་ལ་འགོ་བཙུགས་དུས་སྐབས་ལ་ད་ནང་པའི་དགེ་སློང་དེ་གི་བླ་མ་དེ་གི་ལབ་ཀྱི་འདུག་ང་ཚོ་དེ་དུས་དེ་དུས་ཕལ་ཆེར་དུས་རབས་བཅུ་གཉིས་གི་མཇུག་བཅུ་གསུམ་དང་འགོ་དེ་བ་ཡིག་ད་གློག་བརྙན་དེ་དུས་དེ་དུས་གི་སྒྲུང་གཅིག་ཡིན་པའི་སྐད་ཆ་ཡིན་ས་རེད་ཡིན་རྒྱུ་དེ་ཉི་ཧོང་གི་སྒྲུང་སྒྲུང་ཐུང་གཅིག་གི་གཞི་བཞག་རྒྱུ་རེད་འདུག་ཀུ་རོ་ས་ཝ་གི་ད་འཁྲབ་གཞུང་གཅིག་ཡོད་ར script དེ། ཉི་ཧོང་གི་སྒྲུང་ཨ་ཀུ་ཏ་ག་ཝ་ཟེར་མཁན་གྱིས་ཁོ་གི་སྒྲུང་དེ་ཚུར་བསྒྱུར་བཅོས་རེད་བཞག། དེ་ནས་དེ་དུས་ཀ་ལ་བླ་མ་དེའི་བཤད་ཚུལ་ལ་དེ་དུས་ཉི་ཧོང་ལ་ད་ནང་འཁྲུག་བྱུང་བྱས་ནང་འགལ་ཁ་ལོ་ནང་འཛིང་བྱུང་བྱས་ས་ཡོམ་ད་མུ་གེ་ཐེབས་ཡ་མེ་འབར་ཁ་ལོ་ད་འབྱུང་བ་གི་གནོད་སྐྱོན་ད་ག་རེ་ག་ཙམ་བྱུང་འདུག་བ་ད་ཁོས་ལབ་ཀྱིན་འདུག་བ་དེ་ཚོ་ཚང་མ་དཔེ་ཞེད་སྣང་ཚ་པོ་རེད་དེ་ཡིན་ན་དེ་རིང་གི་བྱུང་བ་དེ་དེ་ལས་ཞེད་སྣང་ཚ་རེད་གསུངས་སོ་ད་ང་བློ་རྩ་བ་རང་ནས་བདེ་མ་སོང་ཟེར་བ་ད་དེ་གི།

བཤད་མཁན་མང་པོ་ཡོད་འདུག་བཤད་མཁན་ཚང་མས་ཀྱི་ཁ་ཁ་བཤད་ཀྱི་ཡོད་འདུག་ང་ཚོ་ནི་མཐོང་ཡོད་མ་རེད་ཟེར་བ་འདི་འདྲ་ཞིག་སྡོམ་བྱ་ཡི་འདུག་བ། དེ་ཨོ་རྒྱན་ཁྱེད་རང་དེ་ནི་ལོ་རྒྱུས་ཀྱི་སློབ་ཚན་ལོ་རྒྱུས་སློབ་སྦྱོང་བྱེད་ཀྱིན་འདུག་སྐབས་ལ་གལ་སྲིད་ལོ་རྒྱུས་ནང་ལོགས་ལ་ད་བདེན་པ་ཟེར་མཁན་ག་ལ་བོར་ད་དོན་དམ་པའི་བདེན་པ་ལབ་ན་ད་འགྲིག་གི་བོར་ད་རྒྱུན་དུ་དོན་དམ་ལ་དེ་ནང་ཆོས་ནང་ལ་ཡོད་དེ་ཡིན་ན་ཡང་དེ་དངོས་གནས་ཀྱི་བྱུང་བ་ཅིག་མིག་གིས་ང་ཚོ་དངོས་སུ་མཐོང་བ་མེད་ན་དེ་ནི་ལོ་རྒྱུས་ཟེར་མཁན་སློབ་ཚན་འདི་ཆགས་འགྲོ་མ་རེད་ཆོ་མེད་ཅིག་འདྲ་བོ་ཆགས་འགྲོ་མ་རེད་ཨོ་རྒྱན་ཁྱེད་རང་དེ་སྐོར་ལ་བསམ་ཚུལ། ད་འདི་ངེད་ཀྱི་བསམ་པ་ལ་ངེད་ཁ་བསམ་ངེད་ག་རེ་བསམ་གི་ལབ་ན།

ད། གཅིག་ང་ག་རེ་དྲན་ཟེར་ན་ཡང་ང་རང་འདྲ་བོ་ཅིག་ན། ད་ལྟ་བར་དུ་ཚན་རིག་སློབ་སྦྱོང་བྱས་བསྡད་ར། རེད། སྤྱི་ཚོགས་ཚན་རིག་ཞེ་དྲག་ལྟ་མྱོང་གི་ཡོད་མ་རེད། དེ་ད་ཚན་རིག་ནང་ལ་ཡང་ཁོ་རང་ཚོ་འབོར་ཤའི་འདྲ་བོ་ལ་ཡང་ཅིག་ག་རེ་ཟེར་ན། ཚན་རིག་གི་བདེན་པ་དེ་ཡང་དེའི་བདེན་པ་དེ། སྤྱི་ཚོགས་ཚན་ད་ང་འདི་ང་རང་སྒེར་གྱི་ཚོར་བ་རེད། སྤྱི་ཚོགས་ཚན་རིག་གི་བདེན་པ་དེར་དེའི་ཞིག་ལག་པ་འཆང་ས་ཡོད་བསྡད་པ་འདྲ་བོ་ཅིག། ད་དཔེར་ན་ཚན་རིག་པ་གིས་ད་ལོ། Billion། ད། Universe། དེ་ག་ལ་བར་ད་ང་ཚོ་ཁམས་གསུམ་གྱི་འཇིག་རྟེན་འདི་འགོ་ག་འདྲའི་ཞིག་ནས་བཙུགས་རེད།

ཚན་རིག་ནང་ལོགས་ཡིན་ན་བདེན་པ་ལབ་རྒྱུ་འདི་འགྱུར་བ་མང་པོ་ཞིག་འགྲོ་ཡོད་རེད། ར། དུས་ཚོད་གཅིག་ལ་བདེན་པ་ཅིག་ཡོད་རེད། འདི་དུས་ཚོད་ཡིག་འདི་གི་བདེན་པ་འདི་ག་རེ་ཡོད་ན་ན་ཚན་རིག་ནང་ལོགས་ལ་ན་ད་དུས་དང་སྐབས་བསྟུན་བྱས་ང་ཚོ་གི་སྒྲོམ་གཞི་ཞིག་ཡོད་རེད། ར། Paradigm ལབ་ཀྱི་འདུག་དབྱིན་ཇི་ནང་ལོགས་ལ Paradigm ཅིག་ཡོད་རེད། དེའི་ནང་ལོགས་ལ་ཚན་རིག་ནང་ལོགས་ལ་ད་ཁ་ལོ་མོས་མཐུན་བྱེད་མཁན་ཁག་ཅིག་འཛོམས་བྱས་དེའི་ནང་ལོགས་ལ་ཁོ་རང་ཚོ་ཁོ་རང་ཚོ་གི་བདེན་པ་ཅིག་བྱེད་ཀྱི་ཡོད་རེད། ར།

ད་ལྟ་བདེན་པ་འདི་གཅིག་ཆགས་དགོས་རེད་དེའང་ཀུ་རོ་ས་ཝ་ཁོ་རང་རང་གི་བཤད་ཚུལ་ལྟ་བ་ཡིན་ན། གློག་བརྙན་དེ་ལ་ཡང་ཁོ་རང་གི་འགྲེལ་བརྗོད་བྱེད་སྟངས་གཅིག་ཨེ་རེད་ལབ་ཀྱི་འདུག། དཔེར་ན། ད་འདི་གཙོ་བོ་འདི་མི་གི་དྲན་པ་ཟེར་གྱི་རེད། ད་གཅིག་ད་ང་གཉིས་བདེན་པ་སྐོར་བཤད་པ་དང་ཡང་གློག་བརྙན་དེ་གི་བརྒྱུད་ནས་མི་གི་ད་གང་དེ་ནང་ལ་ད་མི་སྣ་བཞི་དེ་གི་ཡ་གཅིག་མ་གཅིག་ད་ཉི་མ་བཞི་གསུམ་ཞིག་སྔས་ལ་བྱུང་བ་དེ་གི་དྲན་པ་དེ་ལ་ད་ཁོང་ཚོ་འགོ་ནས། དྲན་པ་དེ་དྲན་གསོ་བྱས་བྱས་མར་བཤད་ཀྱི་རེད་བ། དེ་བཞིན་མི་གི་དྲན་པ་དེ་ག་ཙམ་གྱི་ཆ་བཞག་བ་ཆ་ཆ་བཞག་འོས་པ་ཅིག་རེད་དམ་ག་ཙམ་གྱི་གདེང་འཇོག་བྱེད་ཡ་ཡོད་རྒྱུ་ཅིག་རེད་དེ་དྲི་བ་ཅིག་དེ་རེད་དོ། ཀུ་རོ་ས་ཝ་གི་ལབ་ཡག་བྱས་པ་ཡིན་ན། མི་ཟེར་མཁན་དེ་ང་རང་ཚོ་ང་རང་ཚོ་མགོ་སྐོར་བཏང་གི་རེད། མི་གཞན་པ་ལ་མགོ་སྐོར་བཏང་བ་མ་ཚད། བཤད་མ་དགོས་པ་རེད། ང་རང་ཚོ་རང་ལ་མགོ་སྐོར་བཏང་གི་རེད་ས་ཡ་ཅོ་ག་ལོར་སོ་སོ་རང་ལ་རྫུན་མ་བཤད་ནས། དེ་ལབ་དུས་སྐབས་ལ་མི་གི་དྲན་པ་དེ་ཡང་ཞེ་དྲག་ཡིད་ཆེས་བྱེད་ས་མེད་རྒྱུ་འདྲ་བོ་ཅིག་མཐོང་སོང།

ཁྱེད་རང་གི་མྱོང་ཚོར་དེ་ཁྱེད་རང་གི་བདེན་པ་རང་རེད་ན་འགྲིག་གོ་ར། ཡིན་ན་ཡང་ད་ལྟ་ང་ཚོའི་གི་སྤྱི་ཚོགས་ཚན་རིག་དང་དེ་འདྲས་གི་ལྟ་གྲུབ་ནང་བལྟས་པ་ཡིན་ན། སོ་སོའི་གི་མྱོང་བ་དེ། སོ་སོའི་གི་ད་མ་མྱོང་གོང་ནས་སོ་སོ་ལ་ལྟ་གྲུབ་ཅིག་ཡོད་ར། སྤྱི་ཚོགས་སམ་ལྟ་གྲུབ་ཅིག་ཡོད་ར། འཚར་ལོངས་བྱེད་ས་ཅིག་ཡོད་ར། དེ་གི་བརྒྱུད་རིམ་གི་ཐོག་ནས་མྱོང་གོ་ར་དཔེ་བཞག་པ་ཡིན་ན། ཆོས་པ་ཅིག་དང། ཚན་རིག་པ།

འདི་གི་དོན་དག་ང་ཚོ་འགྲེལ་བརྗོད་ཅིག་ཡོད་རེད་བ་འོ་འདི་དུས་ཚོད་སྐབས་དུ་འདི་གི་དོན་དག་འདི་རེད་འདུག་བ་ལབ་ཡ་གི་འགྲེལ་བརྗོད་ཅིག་ཡོད་རེད་བ་འདི་ག་རེ་ལབ་ན། ང་ཚོ་ཆུང་དུས་སྐབས་དུ་མྱོང་བཞག་གི་ཅིག་ཡོད་རེད་བ་འདི་ལ་རག་ལས་མི་འདུག་བ། ད་ལྟ་གི་ཆ་ནས་ང་ཚོས་ཀྱི་ཡང་ལྟ་གྲུབ་དང་ང་ཚོས་ཀྱི་ད་བསམ་སྟངས་དང་མང་པོ་ཅིག་ང་ཚོས་ཀྱི་ད་གསར་བ་ཅིག་ཤེས་ཡོད་རེད་བ། འདི་གི་བརྒྱུད་རིམ་གི་ཐོག་ནས་ཆུང་དུས་ཀྱི་མྱོང་བྱ་མྱོང་བྱ་ཅིག་ཡོད་རེད་བ་མྱོང་བཞག་གི་ཅིག་ཡོད་རེད་བ་འདི་ལ་ང་ཚོས་ཀྱི་ཕར་འགྲེལ་བཤད་རྒྱག་པའི་ཐབས་ཤེས་བྱེད་འདུག་ར།

གློག་བརྙན་དེ་ལ་ཁོང་ཚོ་དབྱིན་ཇི་གི sub མར་ཤར་གི་འདུག་ཡི་གེ་དེ་ཤར་གི་འདུག་བ་དེ་རིང་ང་གཉིས་ཀློག་བྱས sub འདི་མགོ་ཚོད་པ་རོ་ང་ག་རེ་དྲན་ཟེར་ན། ད་ང་ཚོ་སྤྱི་ཚོགས་ནང་ལ་དབྱིན་ཇི་མ་ཤེས་མཁན་མང་པོ་ཡོད་རེད་དེ་ད་གློག་བརྙན་དེ་འདྲས་ཁོང་ཚོ་ལ་བྲོ་བ་མྱོང་དགོས་དགོས་གློག་བརྙན་དེ་ཚོ་ཁོང་ཚོ་ལྟ་ཡག་བྱུང་དགོས་ན་དངོས་གནས་བྱས་ན་བ་ལ་དེ་འདྲས་ཀྱི་བོད་ཡིག་གི་ཡོད་པ་ཡིན་ན་ཡི་གེ་ཡོད་པ་ཡིན་ན་གློག་བརྙན་དེ་ཚོ་ཀློག་འགྲོ་དགོས་རོ་དེ་འདྲས་ད་ཀུ་རོ་ས་བ་གཅིག་པོ་མ་རེད་ད་འཛམ་གླིང་གི་ལྟད་མོ་ཡག་པོ་དེ་འདྲས་སྤུས་ཀ་དག་པོ་དེ་འདྲས་མང་པོ་ཡོད་རོ་དེ་ཚོ་ཚང་མ

ད་དེ་དངོས་གནས་དེང་སང་ང་ཚོ་སྤྱི་ཚོགས་ནང་ལ་བོད་སྐད་བདག་པོ་རྒྱག་དགོས་ཀྱི་འདུག་བོད་སྐད་རྩ་ཆེན་པོ་ལབ་མཁན་ད་མེ་འབར་འབར་རོ། རེད་རེད་རེད། ད་དེ་འདྲས་ཀྱི་ཁ་ཡོད་ལག་ཡོད་ཀྱི་མི་ལ་སྣང་བ་འགྲོ་རྒྱུ་གི། ཨ་ཧ། ཕན་ཐོགས་ཡག་གི་ལས་གཞི་སྤེལ་མཁན་ཞེ་དྲག་མི་འདུག་ད། རེད་རེད། སྤེལ་དགོས་ཡ་ཆགས་ཀྱི་རེད་ད། རེད་རེད། རེད་ད་ཅིག་ཅིག་དེ་དེ་འདྲ་འདྲ་དྲན་སོང། རེད། ད་ང་གཅིག་ད་ལྟ་བཞག་ཡ་ང་ཚོའི་གི་ད། གྲོས་བསྡུར་འདི་ཕལ་ཆེར་ཕལ་ཆེར་མཇུག་ལ་སླེབས་འགྲོ་བ་ཟེར་རོ། ཡིན་ན་འདི་ཡིན་འདུག་ང།

ནོར་བ་ལབ་ཡ་མ་རེད། དེ་ནས་ཀུ་རུ་སོ་བ་གིས་ལབ་ན། ངའི་དམིགས་ཡུལ་ག་ཡིན་ལབ་ན། རོ། འདི་གི་བརྒྱུད་བྱས་མི་གི་རང་བཞིན་ཅིག་ཡོད་ར་འགྲོ་བ་མི་གི་རང་བཞིན། དམིགས་བསལ་ད་ང་ཚོ། ཉི་ཧོང་ནང་ཉི་ཧོང་དམག་ཆེན་གཉིས་པ་ཤོར་བ་འདི་དམག་ཆེན་གཉིས་པ་ཤོར་ཚར་བའི་རྗེས་ལ། ཉི་ཧོང་ནང་ལོགས་གི་ད་ཡང་སོ་སོ་ཚོ་གི་དྲན་གསོ་བྱེད་སྟངས་ཅིག་ཡོད་ར་ཡ། ལོ་རྒྱུས་ནང་ལོགས་ད་ང་ཚོ་དངོས་གནས་མྱ་ངན་བཞིན་ལབ་ཡ་ཅིག་ཡོད་ར་གཅིག་བྱས་ན་ཁོ་རང་གིས་འདི་ལ།

དམག་ཆེན་གཉིས་པ་ཤོར་ཚར་རྗེས་ལ་ཁོ་ཚོ་དཔེ་ཤུགས་ཆེན་པོ་རོ། རེད་ཁོ་རང་ཚོ་གི་འགྲེལ་བརྗོད་དེ་ཤུགས་ཆེན་པོ་ཆགས་རེད་བསྡད་རེད་རེད་རེད། སོང་ཙང་ཁོ་རང་ག་ཀུ་རུ་སོ་བ་ཡིས་ག་རེ་ཡིན་ལབ་ན་ངའི་ལྟད་མོ་དེའི་ནང་རོལ་དམིགས་ཡུལ་གཙོ་བོ་དེ་ག་ཡིན་ལབ་ན། མི་གི་རང་བཞིན་དེ་དཔེ་ཞན་ཞན་ཆ་ཅིག་ཡོད་རེད་མི་རང་གཤིས་ལ་ཞན་ཆ་ཆེན་པོ་ཞིག་ཡོད་རེད། ཞན་ཆ་དེ་ག་རེ་ལབ་ན་ད་གཅིག་བྱས་ཡན་ལག་ན་ཞིག་རེད། མི་གིས་སོ་སོ་ལ་བདེན་པ་བཤད་ཐུབ་མ་རེད། རོ། སོ་སོ་ལ་བདེན་པ་བཤད་དཔེ་བཞག་ན་ལྟད་མོ་དེ་ནང་ལོགས་ལ།

འགྲེལ་བརྗོད་ཀྱི་དཀྱིལ་མ་ལ་ཡང་ཁྱད་པར་སླེབས་འདུག་བ་རེད། ལགས་སོ་ད། ཕལ་ཆེར་ང་ཚོ་གི་དེ་རིང་ལེ་ཚན་དེ་མཇུག་བསྡུ་དགོས་ཡ་འདྲ་བ་ཕྱིན་ཚར་རེད། ད་ཨོ་རྒྱན་གྱིས་ད་ལྟ་ལབ་ཡ་མཐའ་མ་དེ་ལ་ང་རང་གི་བསམ་ཚུལ་ད་ལྟ་རང་བསམ་ཚུལ་ཅིག་ག་རེ་བྱུང་ཟེར་ན། ཀུ་རུ་སྭ་བ་གིས་བཤད་དང་ད་གློག་བརྙན་དེ་གི་བརྒྱུད་ནས་ད་གཅིག་འདི་རེད་འདུག་དྲན་པ་ལབ་ཡ་དེ་མི་སྒེར་གཅིག་པུ་གཅིག་ལ་རེ་མི་འདུག་དྲན་པ་ལབ་ཡ་དེ་ཡང་རྒྱལ་ཁབ་གཅིག་དང་མི་རིགས་གཅིག་ལ་ཡང་དྲན་པ་ཡོད་ཆོག་གི་འདུག Collective རོ་ཚང་མ་གི་ཁྱོན་ཡོངས་གི་དྲན་པ་འདྲ་བོ་ཅིག་དཔེར་ན། ཉི་ཧོང་ལ་དམག་ཆེན་གཉིས་པ་བྱུང་རོ་དམག་ཆེན་གཉིས་པ་གི་རྨ་ཁ་ཟེར་ན་རེ། གྱོང་གུན་འདྲ་བོ་དེ་ད་དེ་ཁོ་རང་ཚོ་རྒྱལ་ཁབ་རྒྱལ་སྤྱིའི་མི་རིགས་ཚང་མ་ལ་ཁོ་རང་ཚོ་རྒྱལ་ཁབ་ཚང་མ་གི་ག་རེ་ལབ་མི་རིགས་མི་རིགས་ཚང་མ་ལ་དྲན་པ་གཅིག་ཡོད་པ་འདྲ་བོ་ཆགས་ཀྱི་འདུག་ང་ཚོ་བོད་ཡང་དེ་འདྲ་གཅིག་པ་ཅིག་ཆགས་རོ་ང་རང་ཚོ་བོད་ལ་ཡང་ལྔ་བཅུ་ང་དགུ་ལོར་ཆུ་ཤོར་ནས་ད་རྨ་ཁ་ཆེན་པོ་ཆགས་ཡོད་རོ་དེ་གི་ཡང་ང་ཚོ་དྲན་སྟངས་ཆགས་ཡོད་རོ་ད་དེ་ག་རེ་ལབ་མི་སྒེར་གཅིག་པུ་གི་སྒེར་གྱི་དྲན་སྟངས་འདྲ་མི་འདྲ་ཡོད་དེ་ཡང་རྒྱལ་ཁབ་ཀྱི་ཐོག་ནས་ཡང་ག་རེ་ལབ་ཆ་ཁྱོན་ཡོངས་ཀྱི་དྲན་སྟངས་ཁ་ཁ Collective Memory འདྲ་བོ་ཅིག་དེ་གི་སྐད་ཆ་ཅིག་ཡང་སླེབས་སླེབས་སོང། རེད་དེ་གཉིས་ནང་ལོགས་ལ་ཡང་འདི་འདུག

ད་དེ་རེད་དེ་རིང་གི་བརྗོད་གཞི་དེ་ག་དེ་ག་དེ་དེ་ཙམ་བྱས་དེ་ནས་མ་འོངས་པ་ལ་ཡང་ད། དེ་འབྲེལ་གྱི་བགྲོ་གླེང་གི་བརྗོད་གཞི་ད་ལྟ་བར་དུ་དབུ་འབྱེད་ང་གཉིས་ཕར་ཚུར་ང་རང་གཉིས་དེ་འབྲེལ་གྱི་འདི་བྱེད་ན་ག་འདྲ་འདུག་འདི་བྱེད་ན་ག་འདྲ་འདུག་ལབ་བསྡད་ཀྱི་རེད། ཡིན་ནའི་ཁ་རྩང་ལེ་ཚན་དང་པོ་དེ་ལ་ཡང་རོགས་པ་གཅིག་གིས་བོད་ཀྱི་དེང་རབས་ཀྱི་སྒྱུ་རྩལ་སྐོར་ལ་བཤད་ན་ཟེར་ལབ་ནས་དེ་ང་ཡག་པོ་འདྲ་བོ་མཐོང་ཟེར་བ། ཡིན་ན་ཡང་སྐྱོན་གཅིག་ག་རེ་ཟེར་ན་དབུ་འབྱེད་ང་གཉིས་གཉིས་ཀ་ང་འདྲ་བོ་བྱེད་ན་སྒྱུ་རྩལ་སྐོར་ལ་དེ་ཙམ་གྱི་རྒྱབ་ལྗོངས།